འགྲེལ་བརྗོད་པ་ཡིན་ན། ད་ལྟ་ཡན་དེ་ནི། སྔ་མ་ཡན་ད་ལྟ་བར་དུ་དམྱལ་བ་ནི་མང་པོ་བཏང་ཚར་རེད་ད་ལྟ་ཡན་ཁྱེད་རང་ང་དམྱལ་བ་ནི་གཏོང་གི་རེད། ཁྱོད་ཀྱིས་ཁོ་བོ་དམྱལ་བ་ཡི་སྲུང་མ་རྣམས་ལ་སྦྱིན་དུ་ངེས། དེ་ལྟར་ཁྱོད་ཀྱིས་རེ་བཏང་ཞིག་ཁོ་བོ་བྱིན་པས་ཡུན་རིང་སྡུག། དེ་ཡི་སར་ཁྱེད་རང་གིས་སྔ་མ་ང་དམྱལ་བ་ནི་མར་གཏོང་ཡན་དེ་ལ་ཡུན་རིང་པོ་ཞེ་དྲག་རེད་སྡུག་བསྔལ་ཆེན་པོ་ཞེ་དྲག་མྱོང་ཚར་རེད། ད་ལྟ་ཡན་དེ་འདྲ་བྱེད་དགོས་གསུངས་སོ་རེད་མ་དྲན། ད་ནི་ཁོན་རྣམས་དྲན་བྱས་ཏེ་ཟེར་དེ་ས་འཁོན་འཛིན་བྱེད་ཀྱིས་ང་ཁྱོད་རང་ལ་འཁོན་འཛིན་ཞེ་དྲག་བྱེད་ཀྱིས་འཁོན་འཛིན་བྱེད་ཅེ་ན་སྔ་མ་སྡུག་བསྔལ་དེ་ལྟ་བུ་ལ་རྒྱག་ཨ་དེས་ན་ང་རྗེས་ཐོ་ཆོད་ནི་མི་འདུག་དེ་ས་ནི་ཁྱོད་རང་ལ་ཁ་གཏད་འདྲ་མོ་བཅག་ཅེ་ནི་འཁོན་འཁོན་འཛིན་དེ་དྲག་པོ་བྱེད་ཅེ་ན་ཁྱོད་རང་ཁ་གཏད་བཅག་གིས་ཁྱོད་ཀྱི་རང་དོན་སེམས་པ་གཞོམ་ཟེར་རང་དོན་མ་བྱེད་ཟེར་དེ་སྟེ་བདག་ནི་དགའ་འདོད་ན་རང་ཉིད་རང་ཉིད་དགའ་བར་འདོད་ཀྱི་འདུག་ན་རང་ལ་བདག་གིས། དགར་མི་བྱ། སོ་སོ་སོ་སོ་ལ་དགའ་བ་ཡི་རྒྱུ་ག་རེ་ཟེར་དགོས་ཡིན་ན་དགའ་བ་མ་བྱེད། དེ་སྟེ་བདག་ནི་བསྲུང་འདོད་ན་གཞན་རྣམས་རྟག་ཏུ་བསྲུང་བར་བྱ། རང་ཉིད་རང་ཉིད་བསྲུང་འདོད་ཀྱི་འདུག་ན་སོ་སོ་བསྲུང་བ་ལས་གཞན་བསྲུང་བ་དེ་ཕན་ཡོན་ཆེ་གི་རེད་ཟེར་མོད་ཇི་ལྟར་ཇི་ལྟར་ལུས་འདི་ནི་ཡོངས་སུ་སྐྱོང་བར་བྱེད་གྱུར་པ་དེ་ལྟ་དེ་ལྟར་ཤིན་ཏུ་ནི་བཟེ་རེ་ཅན་གྱུར་ཉིད་དུ་ལྷུང་ཟེར་ལུས་དེ་ལ་ག་ཚོད་གཟབ་གཟབ་བྱེད་པ་དང། ག་ཚོད་དེ་ནི་བསྲུང་བར་བྱེད་པ་ཡིན་ན་ཡང།

དེ་ཡི་འདོད་པ་སུས་བྱེད་ནུས། དེ་ཡི་ས་རང་གིས་རང་གཅེས་འཛིན་གྱི་འདོད་པ་དེ་ཡི་ངོ་སྲུང་ཅི་འདོད་ཀྱི་ཡིན་ན། དེ་ནམ་ཡང་དེ་ནི་ཆོག་ཤེས་བྱེད་ཀྱི་མ་རེད། ཁོ་ཡི་འདོད་པ་དེ་རྩ་བ་ཉིད་ནས་འགྲུབ་ཐུབ་ཡ་རྩ་བ་ནས་ཡོད་མ་རེད། ནུས་མེད་འདོད་ལ་ཉོན་མོངས་དང་གསུམ་པ་ཉོན་པའང་ལྕི་བར་འགྱུར། ད་ནུས་པ་མེད་པ་དང། འདོད་པ་ལ་ཉོན་མོངས་པ། ཉམ་ཐག་པ་དེ་འདྲ་དང། གསུམ་པ་ཉོན་པའང་ལྕི་བར་འགྱུར། བསམ་པ་ཉམས་པ་ལ་སོགས་པ་དེ་འདྲ་ལས་མང་པོ་ཅིག་སྐྱེ་རྒྱུ་ཚ་བ་རེད། རང་གཅེས་འཛིན་དེ་ཀྱང་རང་གི་སྐྱེ་བ། ངན་པ་དེ་ལྟ་བུ་ལེན་རྒྱུ་ཚར་བ་རེད། གང་ཞིག་ཀུན་ལ་ལྟོས་མེད་པ། དེ་ཡི་ཕུན་ཚོགས་ཟད་མི་ཤེས་དེ་བས་ལུས་ཀྱི་འདོད་པ་ནི་འཕེལ་ཕྱིར་སྐབས་དབྱེ་མི་བྱ་སྟེ། ད་གང་ཞིག་ཀུན་ལ་ལྟོས་པ་མེད་པ་བྱེད་ཅེས་ནི། ཕུན་སུམ་ཚོགས་པ་ཟད་མི་ཤེས་པས་འབྲས་བུ་ལ་ལོངས་སྤྱོད་གཉིས་འདོད་གསུངས་ན་ནི་ལུས་དེ་མ་བསྲུང་ཟེར་ལུས་དེ་བསྲུང་བར་མ་བྱེད། ལུས་དེ་ལ་སྐབས་མི་དབྱེ་བར་གྱིས་ཤིག། གང་ཞིག་ཡིད་འོང་མི་འཛིན་པ་དེ་ནི་དངོས་པོ་བཟང་པོ་ཡིན། ཡིད་དུ་འོང་མི་འཛིན་པ་དེ་ནི་དངོས་པོ་བཟང་པོ་ཅི་རེད་ཟེར་རང་གིས་བདག་ཏུ་མ་བཟུང་བ་སྟེ། ཐ་མ་ཐལ་བར་མཐར་གཏོང་ཞིང་མི་གཡོ་གཞན་གྱིས་བསྐྱོད་བྱ་བ་མི་གཙང་གཟུགས་ནི་མི་བཟད་པ་འདི་ལ་ཅི་ཕྱིར་བདག་ཏུ་འཛིན་ཟེར། ཨ་དེ་འདྲ་ཡི་དེ་ནི་མི་གཙང་བའི་ཕུང་པོ་དེ་ལ་དེ་ནི་བདག་ཏུ་འཛིན་པ་ཡིན་ནའི་ནམ་ཞིག་ཚེ་ན་ཁོ་ལ་ཁ་བྲལ་འགྲོ་དགོས་ར་བ། ནམ་ཞིག་ཟེར་ན་ཁ་བྲལ་ནས་གཤིན་རྗེ་འཆི་བདག་རྒྱལ་པོའི་ཁ་ལེན་ནི་འགྲོ་གི་རེད། དེའི་ཆེད་དུ་སྡིག་པ་མང་པོ་བསགས་ཀྱི་བསྡད་པ་ལས་ད་ལྟ་ནས་བློས་ཐོངས་ཟེར་གྱི་རེད་ཅི་ཕྱིར་བདག་ཏུ་འཛིན་ཟེར། གསོན་ནམ་ཡང་ན་ཤི་ཡང་བླའི། བདག་ལ་འཁྲུལ་འཁོར་འདིས་ཅི་འཁྲུལ་འཁོར་འདིས་ཅི་བྱ་ཟེར། དེ་སྲིད་གསོན་གྱི་ཡིན་ནའི་འདྲ་ཤི་གི་ཡིན་ནའི་འདྲ་བདག་ལ་མི་གཙང་བའི་འཁྲུལ་འཁོར་དེ་ཡིན་ན་ཕན་པ་ག་གེ་མི་འདུག་དེ་ཡིས་ས་སེམས་ཅན་གཞན་གྱི་དོན་བྱེད་ཆོག་ན་ཡག་ཤོས་དེ་རེད། དེ་མ་གཏོགས་རང་ལ་ཕན་ཐོགས་ག་གེ་བྱེད་ཡོད་མ་རེད། བོང་སོགས་འདི་ཁྱད་ཅི་ཡོད་ན་ཀྱི་ཧུད་ང་རྒྱལ་སེལ་མི་བྱེད་ཟེར། བོང་སོགས་ཟེར་དེ་དག་དུད་འགྲོ་ལ་སོགས་པ་དེ་ཚོ་ལས་ཁྱད་པར་མེད་པ་རེད་འགྲོ་གི་འདུག་ཟེར་གྱི་ཡོད་འདྲ། ཀྱི་ཧུད་ང་རྒྱལ་སེལ་མི་བྱེད་ལུས་ཀྱི་ཁ་ཏ་བྱས་པ་ཡིས་དོན་མེད་སྡུག་བསྔལ་ཉེར་བསགས་ཏེ་ཟེར་ཁོ་གིས་རྐྱང་ཆ་ངུ་སོང་ཅི་འདས་བྱས་ནས་དོན་མེད་ཀྱི་སྡུག་བསྔལ་མང་པོ་མྱོང་ཚར་བ་རེད་རྗེས་སུ་ཆགས་དང་ཁོང་ཁྲོ་བ་ཤིང་མཚུངས་འདི་ལ་ཅི་ཞིག་བྱ་ཟེར་ན་ཁོ་ལ་ནི་ངོ་སོ་ནི་ག་གེ་ཡོད་མ་རེད་ཟེར་ཕན་ཐོགས་ཅིག་བྱས་པ་ཡིན་ནའི་ཤིང་ནང་བཞིན་རེད། གནོད་པ་ཅིག་བྱས་པ་ཡིན་ནའི་ཤིང་ནང་བཞིན་རེད་ཕན་ཐོགས་ནི་ག་གེ་སོ་སོ་ལ་ངོ་སོ་ནི་ག་གེ་ཡོད་མ་རེད། བདག་གིས་འདི་ལྟར་བསྐྱངས་པའམ་བྱ་རྒོད་སོགས་ཀྱིས་ཟོས་ཀྱང་རུང་བྱ་རྒོད་ལ་སོགས་པ་དེ་ཚོ་གིས་ཟོས་པ་ཡིན་ནའི་འདྲ། རང་གི་འུ་ཐུག་པ་ཐུག་བྱེད་ཀྱིས་ནི་ལུས་དེ་བཀྱག་ཀྱིས་ནི་བས་ཆ་ཏོག་ཏོག་ཏོག་ཏོག་ཏོག་དེ་འདྲ་མང་བོ་བྱས་ནས་གསོས་པ་ཡིན་ནའི་འདྲ། ཡང་བྱ་རྒོད་ལ་སོགས་པ་དེ་ཚོས་སྙིང་རྗེ་མེད་པར་བྱས་ནས་ཟ་བ་ཡིན་ནའི་འདྲ། ཁོ་ལ་ནི་ག་གེ་བསམ་བློ་ཡོད་མ་ཟེར་ཆགས་མེད་ཞེ་སྡང་ཡོད་མིན་ན་ཟེར་ཆགས་པ་མེད་པ་དང་ཞེ་སྡང་མེད་པ་དང་ཅི་སྟེ་དེ་ལ་ཆགས་པར་བྱེད་ཟེར་དེ་ལུས་དེ་ལ་ཆགས་པར་བྱེད་དགོས་ཡག་མི་འདུག་བ་ཟེར། ཁོ་ལ་ཕན་པ་བྱེད་ཀྱི་ཡིན། ཁོ་གི་ངོས་སུ་ཡི། ག་རེ། ཕན་པ་བྱེད་པ་དེ་ཧ་གོ་མ་རེད། གནོད་པ་བྱེད་པ་ཡིན། གནོད་པ་བྱེད་པ་དེ་ཧ་གོ་ཧ་གོ་མ་རེད། དེ་ཡིས་ལུས་དེ་ལ་ཆགས་པ་བྱེད་དགོས་རྒྱུ་མཚན་མི་འདུག། གང་ཞིག་སྨད་པས་ཁྲོ་བ་དང་གང་ཞིག་བསྟོད་པས་མགུར་འགྱུར་བ། གལ་ཏེ་དེ་ཉིད་ཤེས་མེད་ན་བདག་གིས་གང་གི་ངལ་བ་བྱེད། སེམས་ཅན་གང་ཞིག་གིས་ཨ་ནི་སྨད་ནས་ཁྲོ་བ་ཡིན་ན་འདྲ། སེམས་ཅན་གང་ཞིག་གིས་བསྟོད་ནས་ཨ་ནི་ཁོ་མགུ་བར་བྱེད་པ་ཡིན་ན་འདྲ། དེ་ཉིད་ཨ་ནི། ལུས་དེ་ཡིན་ན་ག་གེ་ཤེས་ཀྱི་མ་རེད། གང་ཡང་ཤེས་ཀྱི་མ་རེད། བསྟོད་པ་དེ་ཤེས་ཀྱི་མ་རེད་སྨད་པ་དེ་ཤེས་ཀྱི་མ་རེད་དེ་སར་ལུས་དེ་ཡི་དོན་དུ་རང་གི་བས་ངལ་བ་ཆེན་པོ་བྱེད་པ་དེ་ཕན་ཐོགས་ག་གེ་ཡོད་མ་རེད་ཟེར་གང་ཞིག་ལུས་དེ་འདོད་གྱུར་པ། གང་ཞིག་ལུས་དེ་འདོད་གྱུར་པ། དེ་དང་བདག་བཤེས་ཡིན་ཞེ་ན་ཟེར། དེ་ནས་ལུས་དེ་འདོད་གྱུར་པ་བདག་བཤེས་ཡིན་ཞེ་ན་ཟེར་ང་ཐོག་མ་མེད་པ་ནས་ད་ལྟ་ཡིན་བར་དུ་ལུས་དང་ལྷན་ཅིག་ཏུ་འགྲོགས་ནས་མཉམ་པོ་བཤེས་ནས་ཡོང་པ་རེད། མཉམ་པོ་བཤེས་ནས་ཡོང་པ་ཡིན་ས་ལུས་དེ་ལ་རྩ་ཆེན་པོ་བྱེད་དགོས་འདུག་ལུས་དེ་གསོ་དགོས་ཀྱི་འདུག་ཨ་ཁོ་ཡི་དོན་དུ་ནི། བསགས་པ་དང་བསྲུང་བ་ལ་སོགས་པ་དེ་ཚོ་ཡང་ངེས་པར་དུ་བྱེད་དགོས་ཀྱི་འདུག་ཟེར་གྱི་འདུག་ན། ཐམས་ཅད་རང་གི་ལུས་འདོད་པས་དེ་ལ་བདག་ཀོ་ཅིས་མི་དགའ། དེ་ཡི་ས་ནི་སེམས་ཅན་གཞན་ཡང་དེ་འདྲ་རེད་ཟེར་ཐམས་ཅད་རང་གི་ལུས་དེ་གསོ་བར་འདོད་པ་དང་རང་གི་ལུས་དེ་རྩ་ཆེན་པོ་བྱེད་ནས་འཛིན་མཁན་རྐྱང་རྐྱང་རེད་དེ། ཕ། ཁ་སྤོ་བྱས་ནས་སེམས་ཅན་གཞན་ལ་ཡང་དེ་ལྟ་བུ་གཅེས་འཛིན་བྱས་ན་འགྲིག་གི་རུ་བ། དེ་བས་བདག་གིས་ཆགས་མེད་པར་འགྲོ་ལ་ཕན་ཕྱིར་ལུས་གཏང་བྱ། འགྲོ་བ་སེམས་ཅན་ལ་ཕན་པའི་ཕྱིར་དུ་གཏོང་བར་བྱ། དེས་ན་འདི་ལ་ཉེས་མང་ཡང་ལས་ཀྱི་སྤྱད་བཞིན་གཟུང་བར་བྱ། ད་ལུས་དེ་ལ་ཉེས་མང་ཡང་ཟེར་ཏེ་ཉེས་པ་མང་བོ་དེའང་ལུས་དེ་ལ་བརྟེན་ནས་འབྱུང་བ་ཤ་སྟག་རུ་བ་གང་ཟག་དཔེར་ན་ལུས་དེ་མ་བཟུང་བ་ཡིན་ན། ཟག་བཅས་ཉེ་བར་ལེན་པའི་ལུས་ཀྱི་སྡུག་བསྔལ་དེ་ཚང་མ་དང་བཅས་ལུས་ཀྱི་ཕུང་པོ་དེ་གཟུགས་པོ་དེའི་སྟེང་དུ་ཡོང་མ་གཏོགས་གཟུགས་པོ་དེ་མེད་པ་ཡིན་ན། ཟག་བཅས་ཉེ་བར་ལེན་པའི་གཟུགས་ཕུང་མེད་པ་ཡིན་ས་ལུས་ཀྱི་སྡུག་བསྔལ་མྱོང་ཡག་ཅིག་ཡོད་མ་རུང་བ། ཟག་བཅས་ཉེ་བར་ལེན་པའི་རྣམ་པར་ཤེས་པའི་ཕུང་པོ་དེ་ལས་མ་མེད་པ་ཡིན་ན་རྣམ་པར་ཤེས་པའི་ཕུང་པོ་ཡོད་དུས་དེ་སྡུག་བསྔལ་མྱོང་ཡག་ཅིག་ཡོད་མ་རུང་བ་སྡུག་བསྔལ་གང་ཡིན་པ་ཚང་མ་ཐམས་ཅད་ལུས་དེ་དེའི་བླངས་པ་ལ་བརྟེན་ནས་བྱུང་བ་ཉེས་པ་རྐྱང་རྐྱང་རེད་འདུག་རུ་བ། བྱས་ཙང་ཉེས་པ་མང་པོ་ཞེ་དྲག་རེད་ཟེར། ཡིན་ན་ཡང་ཉེས་པ་མང་པོ་རེད་དེ་ཁོ་ལས་ཀྱི་སྤྱད་བཞིན་གཟུང་བར་བྱ་ཟེར་ལུས་དེ་བཟུང་བཟུང་དགོས་རེད་ཟེར། གཟུང་དགོས་ཡ་ག་རེ་རེད་ལས་ཀ་ཅིག་སྐུལ་ཡས་ཆེད་དུ་གཟུང་བ་མ་གཏོགས། ཁོ་ལ་ཆགས་པ་བྱེད་ཡས་ཆེད་དང་ཁོ་ལ་བདེ་བ་བཟོ་ཡས་ཆེད་དུ་ལུས་འདི་གཟུང་བ་མ་རེད། ཁོ་ལས་ཀ་ཅིག་སྐུལ་ཡས་ཆེད་དུ་གཟུང་བ་རེད་ལས་ཀ་དེ་ག་རེ་སྐུལ་དགོས་རེད་ཟེར་ན་ད་སེམས་ཅན་ཐམས་ཅད་ཀྱི་དོན་བྱེད་དགོས་རེད་ཟེར་དེ་ཡིན་པ་རེད་ལས་ཀྱི་སྤྱད་བཞིན་གཟུང་བར་བྱ། དེ་བས་བྱིས་པའི་སྤྱོད་པས་ཆོག་བདག་གིས་མཁས་པའི་རྗེས་བསྙགས་ཏེ། བདག་དེ་ཡིས་ནི་རང་ཉིད་ད་ལྟ་སོ་སོའི་སྐྱེ་བོ་བྱིས་པ་གི་སྤྱོད་པ་དེ་རེད་དེ། ཡིད་ནི་དེ་ལས་ལྷ་ཟེར་གྱི་ནི་མཁས་པ། ནི་བྱང་ཆུབ་སེམས་དཔའ་རྣམས་ཀྱི་རྗེས་སུ་བསྒྲུབ་བྱས་ནས་དེ་དག་གི་གཞུག་གུ་ལ་ནི་སྨྲིག་སྟེ། ཁ་སྟེ་ཡར་ལྟ་བྱེད་ཀྱི་ནི། དེ་དག་ལ་ནི་རྗེས་བསྙེགས་བྱས་ནས་འགྲོ་ནི་དེ་དག་གི་རྗེས་སུ་བསྒྲུབས་ཏེ་བག་ཡོད་གཏམ་ནི་དྲན་བྱས་ནས་གཉིད་དང་རྨུགས་པ་བཟློག་པར་བྱ། བག་ཡོད་ཀྱི་གཏམ་ལ་སོགས་པ་དྲན་པར་བྱེད་ཀྱི་ནི་གཉིད་དང་རྨུགས་པ་ལ་སོགས་པ་དབང་མ་གྱུར་བ་བྱས་ནས་སེམས་ཅན་གྱི་དོན་བྱེད། རྒྱལ་སྲས་ཐུགས་རྗེ་ཆེ་རྣམས་ལྟར་རིགས་པའི་སྲན་ནི་གཟུག་བྱ་སྟེ། རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱིས་གནོད་པ་ཆེན་པོ་ག་ཚོད་ཅིག་རང་ལ་ཡོང་གི་ཡོད་ན་ཡང་དེ་ལ་ནི་བཟོད་སྲན་བྱེད་བྱས་ནས། བཟོད་སྲན་བྱེད་བྱས་ནས་བཟོད་པ་བསྒོམ་པ་མ་གཏོགས་བྱས་པ་དེ་ལ་ནི་ཁ་གཏད་གཅོག་ལ་སོགས་པ་སོགས་ཁྱོད་ནི་བྱེད་དགོས་མ་རེད་བཟོད་པ་བསྒོམ་དགོས། ཉིན་མཚན་ཕྱད་པར་མ་འབད་ན་བདག་གི་སྡུག་བསྔལ་ནམ་མཐར་ཕྱིན། ད་དེ་ལྟ་བུ་རྒྱལ་སྲས་བྱང་ཆུབ་སེམས་དཔའ་ཚོའི་རྗེས་བསྙེགས་བྱས་ནས་ཉིན་མཚན་དུས་དྲུག་ཏུ། དེ་དག་གི་རྗེས་སུ་བསླབས་ནས་དགེ་བ་ལ་འབད་རྩོལ་གྱིས་སེམས་ཅན་ཐམས་ཅད་ཀྱི་དོན་ལ་འབད་རྩོལ་མ་བྱས་པ་ཡིན་ན། སྡུག་བསྔལ་དེ་དུས་ནམ་ཡང་མཐར་ཕྱིན་པ་ཅིག་དང་སྡུག་བསྔལ་དེ་དུས་ནམ་ཡང་ཟད་པ་ཅིག་རྩ་བ་ནས་ཡོང་གི་མ་རེད་ཟེར་ཡོད་མོད་བདག་གི་སྡུག་བསྔལ་ནམ་མཐར་ཕྱིན་ཟེར། དེ་བས་སྒྲིབ་པ་བསལ་བའི་ཕྱིར་ལོག་པའི་ལམ་ལས་སེམས་བླན་ཏེ་ཟེར། ད་སྒྲིབ་པ་དེ་གཙོ་བོ་གཙོ་བོ་དེ་ད་ལྟ་དེ་རེད་པ་བྱིང་བ་གཉིད་དང་རྣམ་གཡེང་ལ་སོགས་པ་དེ་ཚོ་སེལ་བ་རེད་པ་གཙོ་བོ་སྒྲིབ་པ་དེ་དེ་བས་སྒྲིབ་པ་བསལ་བའི་ཕྱིར་ཟེར་ཏེ།

བདག་གིས་མཉམ་པར་གཞག་པར་བྱ། ད་དེ་ལ་མཉམ་པར་གཞག་བྱས་ནས་ཡང་དག་པའི་དམིགས་པ་སྟེ། གཙོ་བོ་གཙོ་བོ་ཡང་དག་པའི་དམིགས་པ་དེས་ན། ད་ལྟ་དེས་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ནས་བཤད་པ་དེས་ན་དེ་ཡིན་པས་རེ་བདག་གཞན་མཉམ་བརྗེ་སྒོམ་པ་སྟེ། བདག་གཅེས་འཛིན་ཡལ་བར་གཏོང་བ་དང་གཞན་གཅེས་པར་འཛིན་གྱི། གཙོ་བོ། འོ་དེ་འདྲའི་དམིགས་པ་ཞིག་རོ། དེ་འདྲའི་དམིགས་པ་དེ་ལ་བར་གཞག་བྱེད་བྱས་ནས་དེ་ལ་ཡང་ནས་ཡང་དུ་བསམ་བློ་གཏོང་ནས་མཉམ་པར་གཞག་དགོས།

ལེའུ་བརྒྱད་པ་ཡན་ཆད་ལེའུ་དང་པོ་ནས་ལེའུ་བརྒྱད་པའི་བར་དུ་དེ་ཡིན་ན་བསོད་ནམས་ཀྱི་ཚོགས་བསག་ཡ་གཅིག་དང། ལེའུ་དགུ་པ་དེ་ཡིན་ན་ཡེ་ཤེས་ཀྱི་ཚོགས་བསག་རེད་པ་ད་ག་ནང་བཞིན་ཐབས་ཤེས་གཉིས་ཀྱི་ནང་ནས་ཐབས་ཀྱི་ཆ་དང་ལེའུ་དགུ་པ་དེ་ཡིན་ན་ཤེས་རབ་ཀྱི་ཆ་གཙོ་བོ་སྟེ། ཨཱ་ཏི་སི་ཡིན་མོད་བྱང་ཆུབ་སེམས་དཔའ་ལ་དག། བསོད་ནམས་དང་ཡེ་ཤེས་གཉིས། བསོད་ནམས་དང་ཡེ་ཤེས་ཀྱི་ཚོགས་གཉིས་པོ་དེ་ཡིན་ན་ཟུང་འབྲེལ་དུ། མཉམ་དུ་བྱེད་བྱས་ནས་བསག་དགོས་རེད་པ་གཉིས་ཀ་ཟུང་འབྲེལ་དུ་བསག་མ་གཏོགས་ཚོགས་ཡན་གར་བ་གཅིག་གིས་ནི་བྱ་གཤོག་པ་ཡ་གཅིག་མ་གཏོགས་མེད་ན་ནམ་མཁའ་ལ་འཕུར་མི་ཐུབ་བ་དེ་ནང་བཞིན་ཡིན་ཞེས་དབུ་མ་འཇུག་པ་ནས་གསུངས་ཡོད་རོ། དེ་ནང་བཞིན་བྱས་ནས་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་གཉིས་ཀ་དགོས་པ་ཡིན་ཙང་ད། ཤེས་རབ་ཀྱི་ལེའུ་དེ་དེ་བསྟན་ཏེ་དེ་ཡིན་མི་རེ་ད་ཤེས་རབ་ཀྱི་ལེའུ་ཟེར་ཏེ། ཡིད་ཀྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་ཤེས་དགོས་རེད་པ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་ཤེས་པའི་གནས་སྐབས་དེ་ལ་ནི་ངེས་པར་དུ་ཡང་དེ་ནི་ཡུལ་བདེན་པ་གཉིས་ཀྱི་གནས་ཚུལ་དེ་གཏན་ལ་མ་འབེབས་ན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་བཤད་ཡ་རྩ་ནས་མེད་ཡིན་པ་རེད། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་ཡིན་ཚེ་ང་རང་ཚོ། དེ་ནས། མདོ་རྒྱུད་བསྟན་བཅོས་ནས་བཤད་པ་དེ་ཡིན་ཟེར་ན་བློ་ཟེར་ཡ་འདྲ་མ་དང་ཤེས་རབ་ཟེར་ཡ་འདྲ་མ་དང། རྣམ་དཔྱོད་ཟེར་ཡ་འདྲ་མ་དང་དེ་ཚོ་དྲང་ཐིག་གོ་འགའ་ནི་མིན་དེའི་སྒོ་ནས་བཤད་དགོས་འདུག་པ་སྤྱིར་ང་རང་ཚོ། བློ་དང་རིག་པ་དང་ཤེས་པ་ཟེར་ཡ་འདྲ་མ་དེ་ཚོ་དོན་གཅིག་རེད་གཅིག་པ་རེད་དེ་ཡིན་ན་ཡང་བློ་གྲོས་ཟེར་ཡ་དེ་ཤེས་རབ་ལ་གོ་དགོས་ཀྱི་འདྲ། བློ་གྲོས་ཟེར་ཙ་ན་ཤེས་རབ་ལ་གོ་དགོས་ཀྱི་འདྲ། ཨོ་དེ་འདྲ་ཅིག་ཡོང་གི་འདུག་ཨང་དེ་ཡིན་ཙང། ཤེས་རབ་ཀྱི་ལེའུ་ཟེར་དེ་གཙོ་བོ་དེ་ནི་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ། ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་དེ་ཤེས་དགོས་རེད། ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་དེ་ཤེས་པར་བྱེད་པ་ལ་རབ་ཏུ་རྣམ་པར་འབྱེད་རྒྱུའི། ཆོས་ཁོ་རང་རང་གཏན་ལ་མ་འབེབས་ན། ཆོས་དེ་ལ་རབ་ཏུ་རྣམ་པར་འབྱེད་ཡས་ཀྱི་ཤེས་རབ་ཀྱི་ཕར་ཕྱིན་དེ་ཉམས་སུ་ལེན་ཐུབ་རྒྱུ་མེད་ཡིན་པ་རེད། དེས་ཀུན་རྫོབ་དང་བདེན་པ་ཀུན་རྫོབ་བདེན་པ་དང་དོན་དམ་བདེན་པ་ཟེར་དེ་གཉིས་གཉིས་ཁོངས་སུ་བསྡུས་བྱས་ནས་བདེན་པ་གཉིས་ཀྱི་རྣམ་བཞག་ཤེས་ཡ་དེ་ཡིན་པ་རེད། ཡན་ལག་འདི་དག་ཐམས་ཅད་ནི་ཐུབ་པས་ཤེས་རབ་དོན་དུ་གསུངས། ཡན་ལག་འདི་དག་ཐམས་ཅད་ཟེར་དེ་བསམ་གཏན་གྱི་ལེའུའི་སྐབས་ནས་བཤད་པའི་ཡན་ལག་འདི་དག་ཐམས་ཅད་ཟེར་ན་ཡང་འགྲིག་པ་རེད། ཡང་ན་ཡང་འགའ་ཞིག་འགའ་ཞིག་གིས། ལེའུ་དང་པོ་ནས་བཟུང་སྟེ་ལེའུ་བརྒྱད་པ་ཡན་ཆད་དེ་ལ་ཡན་ལག་འདི་དག་ཐམས་ཅད་ཟེར། གོང་དུ་ནི། བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་བསྟན་པ་དང་གཉིས་པ་ནི། བཤགས་པའི་ཡན་ལག་དང་བྱང་ཆུབ་ཀྱི་སེམས་བཟུང་བའི་ཡན་ལག་དང། དེ་ནང་བཞིན་བག་ཡོད་ཀྱི་ཡན་ལག་དང་བསྲུང་བའི་ཡན་ལག་དང་བཟོད་པའི་ཡན་ལག་དང་བརྩོན་འགྲུས་ཀྱི་ཡན་ལག་བསམ་གཏན་གྱི་ཡན་ལག་དག་དུ་ཚུལ་དྲངས་ཏེ་ལེའུ་ཚང་མ་ཐམས་ཅད་བཤད་དེ་ཀྱི་ཚང་མ་ཐམས་ཅད་ནི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེའི་དོན་ལ་གསུངས་པ་ཤ་སྟག་རེད། ཤེས་རབ་ཀྱི་བག་ཕྱེ། ཤེས་རབ་ཀྱི་ཕར་ཕྱིན་ཡོང་བའི་ཆེད་དུ། དེ་ཡི་ཡན་ལག་ཤ་སྟག་ལ་འགྲོ་དགོས། ད་དེ་ཡན་ལག་ལ་འགྲོ་བ་དེ་བྱེད་པར་བྱ། ཡན་ལག་ལ་འགྲོ་བ་དེས་ན་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པ། ཡན་ལག་འདི་དག་ཐམས་ཅད་ནི་ཐུབ་པས་ཤེས་རབ་དོན་དུ་གསུངས། ཡན་ལག་ཟེར་དེ་ག་རེ་ཟེར་ན་ང་རང་ཚོ་ལམ་ཤེས་ཀྱི་ཡན་ལག་ཟེར་ཡ་འདྲ་མ་འདི་འདྲ་འདུག་པ་ལམ་ཤེས་རང་རྒྱུད་ལ་སྐྱེ་བ་ལ་ལམ་ཤེས་ཡན་ལག་དེ་ཉམས་སུ་བླངས་ནས་ལམ་ཤེས་ལ་རང་རྒྱུད་ལ་སྐྱེས་མ་གཏོགས། ལམ་ཤེས་ཡན་ལག་ཉམས་སུ་མ་བླངས་པར་བྱས་ནས་ལམ་ཤེས་རང་རྒྱུད་ལ་སྐྱེ་ཡ་ཡོང་མ་རེད་པ།

དེ་ཡིན་ཙང་ནི་གཞན་ཚང་མ་ཐམས་ཅད་ཤེས་རབ་ཀྱི་ཡན་ལག་ལ་གསུངས་པ། ད་ཤེས་རབ་ཟེར་མཁན་དེ་གཙོ་བོ་ག་རེ་རེད་ཟེར་ན་བདག་མེད་རྟོགས་པའི་ཤེས་རབ། བདག་མེད་རྟོགས་པའི་ཤེས་རབ་ཟེར་གི་རེད་པ། བདག་མེད་རྟོགས་པའི་ཤེས་རབ་མེད་པ་ཡིན་ན་དེ་ནི། སྒྲིབ་གཉིས་ལས་གྲོལ་ཐུབ་ཡོད་མ་རེད་པ་ཉོན་སྒྲིབ་དང་ཤེས་སྒྲིབ་གང་ལས་གྲོལ་ཐུབ་གི་མ་རེད་པ། ཉོན་སྒྲིབ་ལས་གྲོལ་བར་བྱེད་པ་ལ་ཡང་སྲོག་ལྟ་བུ་དེ་བདག་མེད་རྟོགས་པའི་ཤེས་རབ་དགོས་དགོས་པ་རེད། ཤེས་སྒྲིབ་ལས་གྲོལ་བར་བྱེད་པ་ལ་ཡང་སྲོག་ལྟ་བུ་དེ་བདག་མེད་རྟོགས་པའི་ཤེས་རབ་དེ་དགོས་པ་རེད། ད་ཉོན་སྒྲིབ་དག་ལས་གྲོལ་བར་བྱེད་པ་ལ་བདག་མེད་རྟོགས་པའི་ཤེས་རབ་ཁོ་རང་སྐྱེ་དགོས་ཀྱི་མ་གཏོགས་ཞེས་པ། སྦྱིན་སོགས་ཕར་ཕྱིན་གཞན་ལྔ་པོ་དེ་ཡིས་ཁོ་ལ་ཕྱག་གཅིག་འདྲ་མ་བྱེད་བྱས་ནས། དེ་གིས་གྲོགས་བྱེད་བྱས་ནས་ཧོར་ཐག་པ་ཐག་འདྲ་མ་བྱེད་བྱས་ནས་ཉོན་སྒྲིབ་ལས་གྲོལ་དགོས་ཡས་དེ་འདྲ་ཡོད་མ་རེད་པ། དེ་མེད་པ་ཡིན་ཙང་བདག་མེད་རྟོགས་པའི་ཡེ་ཤེས་ཁོ་རང་རྐྱང་གཅིག་གིས་དེ་ནས། ཉམས་སུ་བླངས་པ་ལ་བརྟེན་ནས། ཐར་པ་མྱ་ངན་ལས་འདས་པའི་གོ་འཕང་ཐོབ་ཐུབ་གོ་རུ་བ། ད་དེ་ལས་ལྷག་ལས་ཅི་ནས་སྲིད་ཞི་གཉིས་ཀ་མི་གནས་པའི་མཐའ་ལ། མི་གནས་པའི་མྱང་འདས་ལ་འགྲོ་བར་བྱེད་པ་ལ་བདག་མེད་རྟོགས་པའི་ཤེས་རབ་ཁོ་རང་ཡོད་པ་ཙམ་གྱིས་མི་ཆོག་པ། དེ་ལ་སྦྱིན་སོགས་ཕ་རོལ་ཏུ་ཕྱིན་པ་དྲུག་ལ་སོགས་པ་དེ་སོགས་ཀྱི་བསོད་ནམས་ཀྱི་ཚོགས་རྒྱ་ཆེན་པོ་ཁོ་ལ་རོགས་བྱེད་དགོས་གོ་རུ་བ། རོགས་བྱེད་དགོས་ཟེར་ས་ཡན་ལག་དེ་དག་ཐམས་ཅད་ཡང་དེ་ནས། ཤེས་རབ་ཀྱི་ཕར་ཕྱིན་སངས་རྒྱས་ཀྱི་གོ་འཕང་འགྲོ་བར་བྱེད་པ་ལ་ངེས་པར་དུ་མེད་དུ་མི་རུང་བར་ཧ་རོགས་པ་རོགས་བྱེད་ཅེས་ནས་བསོད་ནམས་རྒྱ་ཆེན་པོ་གཅིག་བསགས་ནས། ཚོགས་རྒྱ་ཆེན་པོ་གཅིག་མ་བསགས་ན་དེ་ནས་ཤེས་སྒྲིབ་སྤོང་མི་ཐུབ་པ། ཤེས་སྒྲིབ་སྤོང་བྱེད་ཀྱི་གཉེན་པོ་གཙོ་བོ་ད་བདག་མེད་རྟོགས་པའི་ཤེས་རབ་དེ་ཡིན་ན་ཡང་ཁོ་ལ། ཚོགས་ཀྱི་དཔུང་གཉེན་རྒྱ་ཆེན་པོ་གཅིག་མ་བསགས་པ་ཡིན་ན་ཤེས་སྒྲིབ་སྤོང་མི་ཐུབ་པ་ཉོན་སྒྲིབ་སྤོང་ཐུབ་ན་ཡང་ཤེས་སྒྲིབ་སྤོང་མི་ཐུབ་པ། དེ་ཡིན་ཙང་ཡན་ལག་འདི་དག་ཐམས་ཅད་ནི་ཐུབ་པས་ཤེས་རབ་དོན་དུ་གསུངས་ཟེར་ཏེ་དེ་ཡིན་པ་རེད། དེ་ཡི་ཕྱིར་ན་སྡུག་བསྔལ་དག་ཞི་བར་འདོད་པས་ཤེས་རབ་བསྐྱེད་རྒྱུ་མཚན་དེ་འདྲ་ཡིན་པ་ལ་བརྟེན་ནས་སྡུག་བསྔལ་ལས་ཉེ་བར་ཞི་བར་འདོད་ཀྱི་འདུག་ན།